སུ་ནི་ཏཱ་ལགས་ནི་གྲོང་ཁྱེར་མེལ་བུན་དུ་རྟེན་གཞི་ཡོད་པའི་སྤྱི་ཚོགས་ཞབས་ཞུ་བ་ཞིག་ཡིན། ཁོང་མོ་སྐྱབས་བཅོལ་བ་དང་གཞིས་སྤོ་བར་སྤྱི་ཚོགས་ཞབས་ཞུ་སྒྲུབ་ཀྱི་ཡོད་ཀྱང། རིམ་བཞིན་ཁོང་མོའི་སེམས་ཁམས་ལ་གནོན་ཤུགས་ཆེན་པོ་བྱུང་ཡོད་འདུག་ཁོང་མོས་གསུངས་དོན། ང་རང་གིས་ཉིན་རེའི་ལས་ཀའི་ནང་མི་གཞན་གྱི་དཀའ་ངལ་སེལ་དགོས་དུས་སེམས་ཁྲལ་དང་སེམས་ཚོར་དྲག་པོའི་རྐྱེན་རེ་བ་མི་འདུག་དེར་བརྟེན་ང་རང་གི་བདེ་འཇགས་ཆེད་སེམས་ཁམས་ཀྱི་འཕྲོད་བསྟེན་དང་འབྲེལ་བའི་རོགས་སྐྱོར་བླང་དགོས་ངེས་མཐོང་བྱུང། སུ་ནི་ཏཱ་ལགས་ཀྱིས་རང་ཉིད་ལས་ཀའི་སེམས་འཚབ་དང་གནོན་ཤུགས་ཀྱི་རྐྱེན་པས་ཉིན་རེའི་འཚོ་བར་བརྡབ་གསིག་ཤོར་གྱི་ཡོད་པ་ཤེས་རྗེས། Beyond Blue ཞེས་པའི་ཁེ་མེད་ཀྱི་ཚོགས་པ་ལས་ལམ་སྟོན་སློབ་གསོ་བླངས་ཡོད་པ་རེད་འདུག

དེའི་རྗེས་ཁོང་ཚོས་ལམ་སྟོན་གང་གནང་བ་དེ་ལག་ལེན་འཁེལ་ཐུབ་ན་རང་ཉིད་ཀྱི་སེམས་ངལ་ལ་གདོང་ལེན་བྱེད་ཐུབ་པའི་ཐབས་ལམ་རྙེད་ཀྱི་འདུག་དེ་ཡང་སེམས་ཁམས་ཀྱི་དཀའ་ངལ་འཕྲད་མཁན་སུ་ནི་ཏཱ་ཁོ་ན་མ་ཡིན་པར། སྤྱིར་ཨོ་སི་ཀྲི་ལི་ཡའི་ནང་མི་ལྔ་ཆ་གཅིག་སེམས་ཁམས་ཀྱི་ནད་གཞིས་ན་བཞིན་ཡོད་འདུག། དེ་ལས་སེམས་ཁམས་ཀྱི་ནད་ཁྱབ་ཆེ་ཤོས་གཉིས་ནི། Anxiety། སྟེ་སེམས་འཚབ་ཀྱི་རླུང་ནད་དང། Depression། སྟེ་སེམས་ངལ་གྱི་ནད་དེ་གཉིས་ཡིན་འདུག་སྐུ་ཞབས Stephen Carbone ལགས་ནི Beyond Blue ཞེས་པའི་ཚོགས་པའི་སྲིད་ཇུས་ཉམས་ཞིབ་ཀྱི་འགན་འཛིན་ཡིན། ཁོང་གིས་སེམས་ཁམས་ཀྱི་ནད་གཞིའི་ནད་རྟགས་སྐོར་འགྲེལ་བརྗོད་གནང་བར།

དང་ཐོག་ཁྱེད་ཀྱིས་སྤྱི་སྨན་པ་ལ་གཏུགས་ནས་ཁྱེད་ཀྱི་གནས་སྟངས་ལ་དཔྱད་ཞིབ་གནང་དགོས། དེ་རྗེས་སྤྱི་སྨན་པས་དགོས་མཁོ་ལ་གཞིགས་ནས་ཁྱེད་རང་སེམས་ཁམས་ཀྱི་འཕྲོད་བསྟེན་གྱི་ཁྱད་ལས་སྨན་པ་ལ་འབྲེལ་འཇོག་གནང་ངེས་རེད། ཧེ་ཧྥ་ཁ་ས་མཱ་ནི་ལགས་ནི Beyond Blue ཞེས་པའི་ནང་རིག་གཞུང་དང་སྐད་རིགས་སྣ་མང་གི་མི་དང་ལས་ཀ་གནང་མཁན་ཞིག་ཡིན། ཁོང་གིས་རིག་གཞུང་སྣ་མང་གི་མི་ཚོར་རང་ཉིད་ཀྱི་གསང་རྒྱའི་ཐོག་སེམས་ཁྲལ་ཡོད་འདུག་ཞེས་ཁོང་གིས།
ཁྱིམ་ཚང་འགའ་ཤས་ནང་ནང་མི་ཞིག་ལ་སེམས་ཁམས་ཀྱི་ནད་གཞི་ཡོད་ན་དེ་གཞན་ལ་ཤོད་པར་སེམས་འཚབ་ཆེན་པོ་གནང་གི་འདུག་སྤྱི་ཚོགས་ནང་ལབ་རྒྱུ་གླེང་རྒྱུ་མང་པོ་ཡོང་གི་རེད་བསམ་པའི་ཞེད་སྣང་ཡང་བྱེད་ཀྱི་ཡོད་འདུག། ཨོ་སི་ཀྲི་ལི་ཡའི་ཁྲིམས་འོག་ལ་སྨན་པ་དང་སྐད་སྒྱུར་བ་སོགས་ཚང་མས་ནད་པའི་གསང་རྒྱ་ལ་བརྩི་བཀུར་གནང་བའི་ཐོག་གནས་ཚུལ་གང་ཤོད་པ་ནམ་ཡང་ཕྱི་མི་ལ་ཤོད་མི་ཆོག་པ་ཡིན། དེར་བརྟེན་སྐུ་ཞབས་ཁར་བྷོ་ནེ་ལགས་ཀྱིས་སེམས་ཁམས་ཀྱི་ནད་གཞི་ཡོད་མཁན་རྣམས་ལ་རང་ཉིད་ཀྱི་སེམས་ངལ་དག་གཞན་ལ་ཤོད་རྒྱུ་ལས་སླ་པོ་རྩ་ནས་མེད་ཀྱང་སྨན་པ་ལ་ཁ་གསང་ན་སྨན་པས་ཁྱེད་ལ་རོགས་བྱེད་རྒྱུ་ལས་ལྟ་ཚུལ་ངན་པ་བཅངས་ཀྱི་མ་རེད་ཅེས་ཁོང་གིས། སྤྱི་ཚོགས་ཀྱི་ཁྲོད་ལ་མི་འགའ་ཤས་ཀྱིས་ད་དུང་ཡང་སེམས་ཁམས་ཀྱི་ནད་གཞི་ཡོད་པ་དེ་མིང་ཅན་ངན་པ་ཞིག་ལ་བརྩི་སྲོལ་ཡོད། འོན་ཀྱང་སྨན་པ་དང་སྨན་ཞབས་སོགས་ཀྱིས་ཁྱེད་ལ་དུས་ནམ་ཡང་ལྟ་ཚུལ་ངན་པ་བཅངས་ཀྱི་མ་རེད། དེ་ལས་ལྡོག་སྟེ་ཁོང་ཚོས་ཁྱེད་རང་ནད་གཞི་དེ་ལས་དྲག་སྐྱེད་ཡོང་ཐབས་སུ་མཐུན་སྦྱོར་རོགས་རམ་གནང་ངེས་རེད། གང་ཡིན་ཟེར་ན་སེམས་ཁམས་ཀྱི་ནད་གཞི་དེ་ཡང་ནད་གཞི་གཞན་དང་གཅིག་མཚུངས་ཡིན་པས་དེ་ལ་ངོ་ཚ་དགོས་པ་དང་དམའ་ཞུམ་དགོས་པ་ཡང་རང་ཉིད་ལ་སྐྱོན་འཛུགས་བྱེད་དགོས་པ་གང་ཡང་མེད། སེམས་ཁམས་ཀྱི་འཕྲོད་བསྟེན་ཆེད་སྨན་བཅོས་ཀྱི་རིམ་པ་དེ་རང་ཉིད་ཀྱི་གནས་སྟངས་ལ་གཞིགས་ནས་དགོས་མཁོ་མི་འདྲ་བ་ཡོད། སྐུ་ཞབས་ཁཱར་པོ་ནེ་ལགས་ཀྱིས་མུ་མཐུད་གསུངས་དོན།
ཨོ་སྟྲེ་ལི་ཡའི་མི་སེར་དང་གཏན་འཇགས་སྡོད་མི་ལ Medicare བརྒྱུད་སྨན་བཅོས་གནང་བར་ཕྱེད་བཅག་ཐོབ་ཀྱི་ཡོད། དེ་ལྟར་མ་ཡིན་པའི་ནད་པ་རྣམས་སྨན་བཅོས་ཆེད་ཚོགས་པ་ཁག་འདྲ་མིན་ལས་རོགས་སྐྱོར་བླངས་ཆོག་པ་ཡིན། དཔེར་ན། Asylum Seeker Resource Center ཞེས་པས་གཞིས་སྤོ་བ Medicare གྱི་ཐོབ་ཐང་མེད་མཁན་རྣམས་ལ་རོགས་སྐྱོར་གནང་གི་ཡོད། ཁྱེད་ཀྱིས་དུས་རྒྱུན་བསྟེན་གཏུག་བྱེད་སའི་སྨན་པས་ཁྱེད་ལ་སྨན་རིན་སྐོར་གནས་ཚུལ་རྒྱས་བཤད་གནང་ངེས་རེད། མ་ཟད་ལོ་རེའི་ནང་ཁྱེད་ཀྱི་སེམས་ཁམས་འཕྲོད་བསྟེན་དུ་ཆེད་ལས་ཀྱི་སྨན་པ་རིན་པ་ཕྱེད་བཅག་ཡོད་པའི་ཐོག་ཐེངས་བཅུ་བསྟེན་གཏུག་ཆོག་པའི་ཐོབ་ཐང་ཡོད། སྨན་པ་འགའ་ཤས་ལ་བསྟེན་པ Medicare འོག་དངུལ་གང་ཡང་སྤྲོད་མི་དགོས་ཀྱང། ཡང་སྨན་པ་འགའ་ཤས་ལ་དངུལ་སྤྲོད་དགོས་པ་ཡིན། དེར་བརྟེན་སྨན་པ་སྒེར་སོ་སོ་ལ་རག་ལུས་ཡོད།

ལམ་སྟོན་པ་དང་ཁ་པར་དུ་བདུན་ཕྲག་རེའི་བཀའ་མོལ་ཐེངས་རེ་གནང་ནས་རོགས་སྐྱོར་བླངས་ཆོག་པ་ཡིན། ཡང་སྐུ་ཞབས་ཁར་བྷོ་ནེ་ལགས་ཀྱིས་སྤྱིར་སེམས་ཁམས་ཀྱི་འཕྲོད་བསྟེན་ཆེད་གཉིད་དུས་ཐོག་ཏུ་ཁུག་པ་དང་ཟས་བཅུད་ལྡན་ཟ་བ་ལུས་རྩལ་སོགས་ཐབས་ལམ་མང་པོ་ཡོད་ཀྱང། ཐབས་ལམ་གལ་ཆེ་ཤོས་དེ་མཁས་པའི་ལམ་སྟོན་བླང་རྒྱུ་དེ་ཡིན་ཞེས་ཁོང་གིས།
རང
ཉིད་ལ་སེམས་ངལ་དང་སེམས་འཚབ་མུ་མཐུད་ཡོང་བར་བརྟེན་ཉིན་རེའི་མི་ཚེ་ལ་འཐུས་ཤོར་འགྲོ་བ་ཡིན་ན། ཁྱེད་ཀྱིས་གང་མགྱོགས་འབྲེལ་ཡོད་མཁས་པའི་ལམ་སྟོན་བླང་དགོས་པ་ཡིན། དེ་ཡང་ཁྱེད་ཀྱིས་དངོས་སུ་སྨན་པ་སར་བཅར་མ་ཐུབ་ཀྱང་ཁ་པར་བརྒྱུད་ལམ་སྟོན་བླང་དགོས། ལམ་སྟོན་ཞུ་ཐུབ་པ་དེ་ཁྱེད་རང་དྲག་སྐྱེད་ཡོང་ཐབས་ཀྱི་གོམ་པ་དང་པོ་དེ་ཡིན། གལ་སྲིད་ཁྱེད་ལ་སེམས་ཁམས་ཀྱི་འཕྲོད་བསྟེན་དང་འབྲེལ་བའི་དཀའ་ངལ་འཕྲད་ཀྱི་ཡོད་ན།